ཨོ་བཀྲ་ཤིས་བདེ་ལེགས་ལྷན་རྒྱས་གཉིས། ཐོག་མར་དེ་ལ་ཡང་སྐུ་ངོ་ལ་དེ་བཀའ་འདྲི་ཞུ་ཡ་དེ་ཡིན་ད། ད་ལོའི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་དེ་བཞིན་ད་སྔོན་མའི་འོས་བསྡུ་ཁག་དང་མི་འདྲ་བར་ཧ་ཅང་དོ་སྣང་ཆེན་པོ་བྱེད་ཡ་ཞིག་ཆགས་འདུག་ཨ་ནི་དེ་ཚོའི་རྒྱུ་མཚན་ག་རེ་ལྟ་བུ་ཆགས་ཀྱི་ཡོད་ན་ཅིག་གསུང་རོགས་གནང།
ལགས་ལགས་སོ། ད་ལོའི་ཨ་མི་རི་ཀའི་འོས་བསྡུ་འདི་གཞན་དང་མི་འདྲ་ཆགས་ཡོད་རེད་ཟེར་མཁན་ཚང་མས་ད་འགྲེལ་བཤད་རེ་རྒྱག་གི་ཡོད་རེད། འགྲེལ་བཤད་ཞེ་དྲག་ནི་ཨ་ནི་ཡང་ཨ་མི་རི་ཀའི་ནང་ཆབ་སྲིད་པ་དག་ཡིན་ནའི་ད་ཨ་མི་རི་ཀའི་དམངས་གཙོའི་མདུན་ལམ་ཐོག་ལ་དཔེ་སེམས་ཁུར་དང་དགའ་ཞེན་ཡོད་མཁན་མང་པོས་སེམས་འཚབ་དཔེ་ཆེན་པོ་བྱེད་ཀྱི་ཡོད་རེད། ཨ་ནི་སེམས་འཚབ་བྱེད་ཡག་འདི། ད་སྲིད་འཛིན་འོས་ནང་ལ་ཕེབས་མཁན་ད། འོས་མི་གཅིག་སྤྱི་མཐུན་ཚོགས་པའི་ད། ཨ་མི་རི་ཀའི་སྲིད་འཛིན་ཟུར་པ Donald Trump རེད་པ། ཁོ་རང་འདི་ནང་བཞུགས་ཀྱི་ཡོད་ཙང། ཁག་གཅིག་གིས་ད་སེམས་འཚབ་ཞེ་དྲག་བྱེད་ཀྱི་ཡོད་ས་རེད། སེམས་འཚབ་བྱེད་དགོས་ག་རེ་རེད་ཟེར་ན་གཅིག་ནས། ད་ཁོ་རང། དེ་སྔོན་ལོ་བཞི་སྲིད་འཛིན། བྱས་ཚར་བ་རེད་དེ། དེའི་སྐབས་ལ། འཛིན་སྐྱོང་ཐོག་ལ་རེད། ཆབ་སྲིད་ཀྱི་གནད་དོན་ཐོག་ལ་རེད། ཨ་ནི། ནང་ཁུལ། ད། ཨ་མི་རི་ཀའི་ནང་གི་མི། གཞུང་གི་ལས་བྱེད་དང་ཆབ་སྲིད་ཚོགས་པའི་མི་སྣ། སོ་སོ་མཉམ་པོ་མ་མཐུན་པ་ཚོ། ཨང་ཁོ་རང་གིས། ཚིག་རྩུབ་པོ། ཨ་ནི་མཚམས་མཚམས་ལ་ཁྱད་གསོད། དེ་མིན་ན་ཡང། འཇིགས་སྣང་གི། ཁྲིམས་ཐོག་ལ་སྐྱེལ་གྱི་ཡིན་ཟེར་མཁན་བཟོ་འདྲ། ནམ་རྒྱུན་ཆབ་སྲིད་ནང་གི་སྤྱི་བཏང་མི་ཚོས་ད་གང་ཐུབ་ཐུབ་ཡ་རབས་ཀུན་སྤྱོད་ཀྱི་ཅིག་ལམ་སྲོལ་འགྲོ་གི་ཡོད་རེད་པ། འདི་ད་སྐད་ཆ་གང་བྱུང་མང་བྱུང་གསུངས་པ་དེ་ཁག་ཅིག་གིས་སེམས་འཚབ་ཞེ་དྲག་བྱེད་ཀྱི་ཡོད་རེད། ད་འདི་ལས་ཉེན་ཁ་ཆེ་བ་དེ་ག་རེ་མཐོང་གི་ཡོད་རེད་ཟེར་ན། སྲིད་འཛིན་སྔོན་མ Trump སྲིད་འཛིན་ཡིན་པའི་སྐབས་དེ་དམངས་གཙོའི་ལམ་སྲོལ་དང་མང་ཚོགས་ཀྱི་མོས་མཐུན་བྱེད་ཡ་ཨ་ནེ་གྲོས་ཚོགས་དང་འཛིན་སྐྱོང་སོ་སོ་སོ་སོའི་ལས་འགན་ཐོག་ལས་འགན་འཁྱེར་ཕྱོགས་དོན་དུ་རྩ་ཁྲིམས་དང་མཐུན་པའི་ལམ་སྲོལ་མང་པོ་ཞིག་ཁོ་རང་གིས་བརྩི་མཐོང་མེད་པ་བཟོས་མཚམས་མཚམས་ཁྱད་གསོད་རྒྱག་གི་ཡོད་མཚམས་མཚམས་ལ་ཆེད་དུ་ཨ་ནི་ལྡོག་ཕྱོགས་འགྲོ་གི་ཡོད་པ་དེ་འདྲས་ཀྱི་རྣམ་འགྱུར་མང་པོ་བསྟན་པ་འདིས། ཨ་མི་རི་ཀའི་དམངས་གཙོའི་ལམ་སྲོལ་དེ་སྐྱོན་ཆ་ཆེན་པོ་བྱེད་ཀྱི་འདུག་ཟེར་བྱས་བཤད་མཁན་མང་པོ་ཡོད་རེད། ཁོས་དེ་ཚོ་ད་ཁ་ཤས་ཀྱིས་ཡང་དེ་ཟེར་གྱི་རེད་པ་ད་དེ་ད་ག་ཟིག་འུར་བཤད་པ་རེད་ཆབ་སྲིད་ཆབ་སྲིད་ཚོགས་པ་ཚོ་ག་དུས་ཡིན་ནའི་སོ་སོའི་ལྡོག་ཕྱོགས་ཁ་གཏད་དེ་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད་ད་དེ།

Donald Trump དང་ལྕམ Nikki Haley མ་གཏོགས་འགྲན་རྩོད་ནང་ཞུགས་ཀྱི་མེད་པའི་ཆ་ནས་ད་ག་ལེར་གང་འཚམ་འགྲོ་བསྡད་པ་ཡིན་ན་སྤྱི་མཐུན་ཚོགས་པའི་འོས་མི་དེ་ཁོང་གཏན་འཁེལ་རྒྱུ་རང་ཡིན་པ་དཔེ་ཧ་ཅང་གསལ་པོ་དང། རྒྱལ་ཡོངས་འོས་བསྡུའི་སྐབས་ལ་ད་ག་རེ་ཆགས་མིན་ཟེར་དེ་ཧ་གོ་ཡ་མེད་པ་ཅིག་རེད་ཤག་བྱས་ཙང་ད་ད་ལྟ་གོང་ང་གཉིས་ཚོ་ད་འོས་བསྡུའི་སྐོར་དང་བཀའ་མོལ་ཞུས་བསྡད་དུས་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་དང་འབྲེལ་བའི་གི་དམིགས་བསལ་གྱི་ཅིག་བྱེད་ལུགས། མང་པོ་ཅིག་རྒྱལ་ཁབ་གཞན་གྱི་སྲིད་འཛིན་འོས་བསྡུའི་གི་བརྒྱུད་རིམ་ལ་ཡང་མེད་དེ་ངེད་རབ་བྱེད་ཀྱི་འདུག་ཨ་ནི་དཔེར་ན་ཆ་བཞག་པ་ཡིན་ན་ཅིག་གི་འོས་བསྡུའི་གྲོས་བསྡུར་ལྷན་ཚོགས་ཞུགས་མར་བའི Caucus ཞེས་བྱ་འདིའི་ཐོག་ནས་ཅིག་གི་སྲིད་འཛིན་འོས་མི་ད་འོས་འདེམས་ཞུས་ནས་མི་འདུག་གང་ད་བསྐོ་གཞག་ཅིག་ཡོང་བསྡད་ཀྱི་འདུག་ཨ་ནི་ཡང

མི་སེར་ལ་འཛམ་བུ་གླིང་ལུང་པ་མང་ཤོས་ཀྱི་འོས་བསྡུའི་ལམ་སྲོལ་རོ་གཅིག་འགོ་ཚུགས་དུས་ད་རྒྱ་གར་བ་ཡིན་ནའི་རེད་དབྱིན་ཇི་ལུང་པ་ཡིན་ནའི་རེད་ད་ང་ཚོ་བོད་པ་གྲམ་སའི་ལུང་པ་དང་ཚང་མ་ཡིན་ན་འོས་བསྡུའི་ལམ་སྲོལ་གཅིག་འགོ་ཚུགས་དུས་རྒྱལ་ཡོངས་ནང་ལ་ཁྲིམས་དང་གཅིག་ལུགས་སྲོལ་དང་བྱེད་ཕྱོགས་ཚང་མ

Caucus འཚོགས་ཡ་ཞིག་དང་ད་ལྟའི་ཁ་སང་བདུན་ཕྲག་སྔོན་མ Iowa མངའ་སྡེ་ཟེར་ས་དེར་འཚོགས་པ་རེད་བ། ཁོ Caucus དེ་ཡང་ཁོ་རང་ཁོ་རང་ཁྱད་ཆོས་ཞིག་འདུག་ཨ་མི་རི་ཀའི་ནང་ལ་ད་མངའ་སྡེ་ལྔ་བཅུ་ཡོད་རེད་བ། མང་ཆེ་བས་ད་འོས་གཡུག་ཡ་རང་གི་དེ་སྔོན་འགྲོ་དེ་བྱེད་ཀྱི་འདུག་ཨ་དེ་ནས་ཁོ་མངའ་སྡེ་དྲུག་བདུན་ཞིག་ནང་ད་ལྟའི Caucus ཀྱི་ལམ་སྲོལ་དེ་འགྲོ་གི་འདུག། ཁོ Caucus ཟེར་ཡ་དེ་ག་རེ་བྱེད་པ་རེད་ཟེར་ན། རྩ་བའི་ཆབ་སྲིད་ཚོགས་པ་སོ་སོ་སོའི་ཚེས་གྲངས་གཅིག་ལ་ད་སྔོན་འགྲོའི་འོས་བསྡུའི Caucus དེ་ཚུགས། ཨ་ནི Caucus དེ་འོས་གཡུག་པའི་གནད་དོན་ཙམ་མ་ཡིན་པའི་ཡིན་གཅིག་མིན་གཅིག་འོས་བསྡུ་བྱེད་སའི་ད་ས་ཁུལ་ཡོད་རེད་པ་ས་ཁུལ་འདྲ་མི་འདྲ་མངའ་སྡེ་གཅིག་ནང་ས་ཁུལ་མང་པོ་ཡོང་རེད་པ་བརྒྱ་ཕྲག་རེད། དེ་ཚོའི་ནང་ལ་ས་གནས་ས་ཐོག་ཡོད་པའི་མི་ཚོ་དངོས་སུ་ཕ་གིར་འཛོམས་དགོས་ཀྱི་འདུག་འོས་བསྡུ་གཡུག་ས་དེར་ཡོང་བྱས་འོས་ཅིག་གཡུག་བྱས་ནང་ལོག་ཡ་རེད་མི་འདུག་ཡིན་གཅིག་མིན་གཅིག་ཕ་གིར་ས་ཆ་ཅིག་ལ་འཛོམས་ད་ཚོགས་ཁང་ཡིན་ནའི་རེད་སློབ་གྲྭ་ཡིན་ནའི་དེ་འདྲའི་ནང་འཛོམས་ཨ་ནི་དེའི་ནང་དེ་ཁོང་ཚོའི་ད་འོས་ཀྱི་འོས་མི་ཞུགས་མཁན་མི་ངོ་མ་ཡིན་ནའི་རེད་དེ་མིན་ཁོང་ཚོ་ངོ་ཚབ་ཡོང་བྱས་སོ་སོའི་སྲིད་ཇུས་སྐོར་ད་དེ་འདྲའི་བགྲོས་གླེང་བྱས་ཨ་ནི་དེའི་ནང་ལ་མི་ད་བརྒྱ་ཡིན་ནའི་རེད་ལྔ་བརྒྱ་ཡིན་ནའི་ག་རེ་འཛོམས་པ་ཚོ་གྲོས་བསྡུར་སོ་ཁྲ་ལ་ཆེན་པོ་བྱས་ཨ་ནི་གཞི་ནས་ད་སོ་སོ་སོ། ཤོག་ཀ་ཤོག་ཀ་བཟོས། རྒྱབ་སྐྱོར་བྱེད་ཀྱི་ཡིན་ཞེས་བཏོན་བྱས། ས་ཆ་ཁ་ཤས་འོས་རང་གཡུག་ས་ཆ་ཁ་ཤས་དམིགས་བསལ་འོས་མ་གཡུག་བྱས། དེ་འོས་མི་དང་པོ་ལ་རྒྱབ་སྐྱོར་བྱེད་མཁན་མི་ལྔ་བཅུ་ཡོད་འོས་མི་ཨང་གཉིས་པ་ལ་རྒྱབ་སྐྱོར་བྱེད་མཁན་མི་དྲུག་ཅུ་ཡོད་འདུག་བྱས་བྱས་གྲངས་ཀ་བསགས། ཨ་ནི་འདི་ང་དེ་སྐོར་རྒྱལ་ཡོངས་ས་ཆ་འདི་འདྲ་ཞིག་གཏོང་བ། ཁོའི་འདི་དམིགས་བསལ་ཁྱད་ཆོས་རེད་འདུག་ད། མི་དངོས་སུ་ཡོང་དགོས་པ་རེད་དེ་འདྲས་ཡིན་ཙང་ད། དམངས་གཙོའི་ལམ་སྲོལ་དང་ཆབ་སྲིད་ལམ་སྲོལ་དེ་ཡིད་ཆེས་དང་ཅིག་སོ་སོས་ག་སོ་རེད་ཞལ་འདེབས་ཕུལ་གྱི་ཡིན་ན་དངོས་སུ་མི་ཡོང་དགོས་རེད་ཟེར་ཡག་གི་འདིའི་བསླབ་བྱའི་ཟུར་བྱིན་པ་འདྲ། ཁོས་དཔེར་ན་ད་རེས་བདུན་ཕྲག་སྔ་མ་དེ Iowa ཟེར་དེ་བྱེད་དུས་ད་གངས་རྒྱབ་བྱས་གནམ་གཤིས་གྲང་ཤོས་སྒང་རེད། ནམ་རྒྱུན་འཛོམས་པ་ལས་མི་ཉུང་སླེབས་ཡོད་པ་རེད་ད་ཡིན་ནའི་ཡིད་ཆེས་ཡོད་པ་སོ་སོའི་འོས་མི་ལ་རྒྱབ་སྐྱོར་བྱེད་མཁན་ཚོ་ཡིན་གཅིག་མིན་གཅིག་ཨུ་ཚུགས་ཚ་པོ་བྱས་སླེབས་དང་ཨ་སླེ་བཅས Iowa འགྲོ་བསྡད་འདུག་བྱས་བྱས་ད་ལྟ་མཐའ་མའི་འོས་འོས་གྲངས་རག་སྟེ་རྩིས་དུས་བརྒྱ་ཆ་ལྔ་བཅུ་ང་གཅིག། Trump Donald Trump རག་དང། ཨ་འདིའི་བར་ལ་ཏི་སན་ཏིས་ཞུ་མཁན་དེ་དང་ནི་ཁི་ཧེ་ལི་ཁོང་ཚོ་བརྒྱ་ཆ་ཉི་ཤུ་ཉི་ཤུ་ཙམ་ལ་དོང་ང་འཁོད་འདུག་ཟེར། ད་ད་རེས་དེ་དོ་དགོང་རེད་ད་དོ་དགོང་རེད་ད་དོ་དགོང་འོས་གཡུག་གི་རེད་པ་ཨ་མི་རི་ཀའི་མངའ་སྡེ་གཞན་པ་ཅིག་ད་བྱང་ཤར་ཟེར་བ་བས་ནིའུ་ཡོག་ཐག་ཉེ་པོ་རེད་ནིའུ་ཧམ་ཤར་ཟེར་བའི་མངའ་སྡེ་ཆུང་ཆུང་ཅིག་ལ་ད་སྔོན་འགྲོ་དེ་འོས་རང་དངོས་སུ་གཡུག་ཡག་ཡོད་པའི་ལུགས་སྲོལ་ཞིག་འདུག་ད་འདི་བྱེད་དུས། དོ་དགོང་ཆུ་ཚོད་དང་ཆུ་ཚོད་ལྔ་པ་དྲུག་པ་བདུན་པ་ཕྱིན་ནས་མི་ཚང་མ་ཡོང་བྱས་དངོས་སུ་ནམ་རྒྱུན་འོས་བསྡུ་ནང་བཞིན་ཤོག་གུའི་སྒང་ལ་མིང་ལ་རྟགས་རྒྱབ་བྱས་འོས་གཡུག་ཡ་དེ་རེད། ཡིན་ནའི་ཡང་དེ་ལས་ཡང་མངའ་སྡེ་འདིའི་ལམ་ལམ་སྲོལ་མི་འདྲ་ཞིག་ག་རེ་འདུག་ཟེར་ན། སོ་སོ་སོ་ཆབ་སྲིད་ཚོགས་པ་ལ་རྒྱབ་སྐྱོར་ཡོད་པའི་དེ་རྒྱབ་སྐྱོར་ཡོད་མཁན་མི་ཡོང་པ་མ་ཚད། ཆབ་སྲིད་ཚོགས་པའི་ཁོངས་གཉིས་ཆ་ལ་དེབ་སྐྱེལ་མེད་པ། སོ་སོ་རང་རང་ག་རེ་ཟེར་ད། ཕྱོགས་གཉིས་ཆར་མེད་པའི་མི། བར་མར་བསྡད་མཁན་གྱི་མི། ཡང་འདིའི་ནང་འོས་གཡུག་ཆོག་གི་འདུག། ཁོས་འདི་ནིའུ་ཧམ་ཤར་ཟེར་ས་དེ་ག་དུས་ཡིན་ནའི། མི་ཚོས་རེ་འདུན་བྱས་པ་དང་འོལ་ཚོད་བྱས་པ་དང་མི་འདྲ་ཞིག་ཡོང་གི་འདུག་ཟེར་བྱས་ཡང་བཤད་ཚུལ་ཞིག་གྲགས་འདུག་དཔེར་ན་སྤྱིར་བཏང་མིའི་བསམ་ཚུལ་བསྡུ་རུབ་བྱས། ཨ་ནི Iowa ལ་ག་རེ་བྱུང་བལྟས་པ་ཡིན་ན་འོ་ད་མི Iowa ལ་དང་པོ་སླེབས་མཁན་དེ་ཕལ་ཆེར་རྒྱབ་སྐྱོར་ཆེ་ཤོས་ཡོང་བྱས་ཐོབ་ཀྱི་རེད་ཟེར་དུས། ནིའུ་ཧམ་ཤར་ལ་སླེབས་དུས་བབ་དེ་སྐབས་རེ་ཕྱི་ནང་ལོག་གི་དེ་འདྲའི་ད་གོང་དུ་ལོ་རྒྱུས་ནང་བཤད་ཡག་མང་པོ་ཡོད་པ་རེད། འདི་རྒྱུ་མཚན་གཙོ་བོ་གཅིག། མངའ་སྡེ་འདི་ཡང་དམིགས་བསལ་གཅིག་ག་རེ་རེད་ཟེར་ན་སོ་སོ་ཆབ་སྲིད་ཚོགས་པའི་དེབ་སྐྱེལ་ནང་ལ་མེད་ནའི།

སོ་སོའི་མངའ་སྡེའི་ནང་ལ་ཡང་ཁྲིམས་སྲོལ་དང་དེ་ཚོ་སོ་སོའི་འདོད་པ་ལ་མཐུན་བྱས་བཟོས་པ་མ་གཞི་ཡིན་གཅིག་མིན་གཅིག་མངའ་སྡེ་རྙིང་པ་ཚོས་ག་རེ་བྱས་པ་དེར་རྩི་བཀུར་བྱེད་དགོས་རེད་ཟེར་ཡག་དེ་འདྲས་ཀྱི་ལམ་སྲོལ་ཅིག་ད་བར་བཙུགས་མ་ཕོད་འདུག་ཟེར་བྱས་ད་ཨ་མི་རི་ཀ་ནང་མངའ་སྡེ་རེ་རེ་ལ་ལུགས་སྲོལ་རེ་རེ་སོགས་ཀྱི་གནས་སྟངས་མང་པོ་གང་རེ་ཡོད་པ་འདྲ་ཁོས་ད་རེས་ཀྱི་ད་འོས་བསྡུ་དེ་དེ་འདྲའི་རིགས་ཅིག་རེད་འདུག་ང་ནའོ།
ལགས་ལགས་སེ། ད་ལྟའི་སྐབས་ལ་ཡག་ད་ལྷག་པར་དུ་སྤྱི་མཐུན་ཚོགས་པས་ད་རང་གི་འོས་མི། ལྷག་མ་གཉིས་ད་ལྟ་གོང་དུ་གསུངས་པ་ནང་བཞིན་སྲིད་འཛིན་ཟུར་པ Donald Trump དང་ཨ་ནི་ལྕམ Nikki Haley གཉིས་ལ་ཡག་ད་སྔོན་འགྲོའི་འོས་བསྡུ་བྱེད་བཞིན་པ་རེད་ད་སྔོན་འགྲོའི་འོས་བསྡུའི་འགྲོ་སྟངས་འགྲོ་ལུགས་དེ་ག་འདྲ་ཅིག་ཡིན་ན་དེའི་ཐད་ལ་ཡག་འགྲེལ་བཤད་ཞིག་བསྐྱོན་རོགས་གནང་ད་ཞུ་ཡས་དང་ཨ་ནི་དེ་ག་ནང་བཞིན་དམངས་གཙོ་ཚོགས་པས་ཀྱང་སྔོན་འགྲོའི་འོས་བསྡུ་བྱེད་ཀྱི་ཡོད་རེད་པས།
འདི་རེད་ད་འདི་སྔོན་འགྲོ་འོས་བསྡུ་འདི་ད་ཐེངས་ཅིག Iowa state འགོ་ཚུགས་ཚར་བ་རེད་ད་དོ་དགོང New Hampshire བྱེད་པ་ལ་འདུག་ཨུ་སི་རིམ་པས་རིམ་པས་བྱས་བྱས་ཟླ་བ་དྲུག་བདུན་རིང་ལ་ད་མངའ་སྡེ་ཚང་མ་རིམ་པས་བྱེད་ཀྱི་རེད་འདི་བྱེད་དུས་ཆབ་སྲིད་ཚོགས་པས་ད་སྲིད་འཛིན་གྱི་འོས་མི་ཚོ་མངའ་སྡེ་རེ་ནང་ད་འོས་གཡུག་བྱས་ཨ་ནི། འོས་གཡུག་པའི་གྲངས་ཀ་ལ་གཞི་བཞག་བྱས། ཆབ་སྲིད་ཚོགས་པ་དེ་གའི། རྒྱལ་ཡོངས་ཚོགས་ཆེན་ཚོགས་པ་རེད་ད་ལོ་མཇུག་ལ། དེའི་སྐབས་ཀྱི་ད་འཐུས་མི་འདེམ་གྱི་ཡོད་པ་རེད་དངོས་གནས་བཤད་ན། ཁོས་ད་ལྟ Iowa state སྲིད་འཛིན Trump ལ་བརྒྱ་ཆ་ལྔ་བཅུ་བྱུང་དུས་ཁོ་རང་ལ་འོས་མི་ཕལ་ཆེར་ཉི་ཤུ་ཉི་ཤུ་ཡིན་པ་ཡོད་ཉི་ཤུ་རྩ་གྲངས་ཅིག་ས་གནས་འཐུས་མི་རག་ད་ཁོའི་ས་གནས་འཐུས་མི་ཉི་ཤུ་ཞིག་རྒྱལ་ཡོངས་ཚོགས་ཆེན་འགྲོ་གི་རེད། ཨ་ནི Desantis དང Nikki Haley བརྒྱ་ཆ་ཉི་ཤུ་ཉི་ཤུ་ཟེར་བ་དང། ས་གནས་ཀྱི་འོས་མི་དྲུག་རེ་བདུན་རེ་བྱས་མ་ཞིག་རག་གི་མི་འདུག་ཨ། ད་ཁོང་ཚོ་རྒྱལ་ཡོངས་ཚོགས་ཆེན་འགྲོ་ཡག་བྱས། ད་དེ་ག་ནང་བཞིན་དོ་དགོང New Hampshire ལ་འོས་བསྡུ་གཡུག་དུས་བརྒྱ་ཆ་ལ་དཔག་པའི་འོས་མི། ས་གནས་ཀྱི་འོས་མི། གྲངས་ཀ་ཅིག་སྤྲད་ཀྱི་རེད། ད་དེ་ཚོ་ཚང་མ་མངའ་སྡེ་རེ་བྱས་བྱས་ད་ཐག་ཆོད་དུས་ཨ་ནི་མཐའ་མ་དེ་རྒྱལ་ཡོངས་ཚོགས་ཆེན་ཆབ་སྲིད་ཚོགས་པ་དེ་རྒྱལ་ཡོངས་ཚོགས་ཆེན་དེ་ཚུགས་དུས་ཨ་ནི་རྒྱབ་སྐྱོར་བྱེད་མཁན་ས་གནས་ཀྱི་འོས་མི་ག་ཚད་ཡོད་གྲངས་ཀ་དེ་ལྟ་གི་འདུག་ཨ་ཁོ་ཨ་ནི་གྲངས་ཀ་བརྒྱ་ཆ་ལྔ་བཅུ་ལས་མང་ལོངས་ཡོད་ན་ཨ་ནི་ཆབ་སྲིད་འོས་མི་དེ་ད་མཐའ་མ་རྒྱལ་ཡོངས་ཚོགས་ཆེན་ནས་ད་ཆབ་སྲིད་ཚོགས་པ་དེའི་འོས་མི་ཡིན་ཞེས་བཅད་བསྡུ་འདེམས་དགོས་པ་རེད། ཁོས། འདི་འགྲོ་སྟངས་རེད་འདུག་བྱས། ཨ་ནི་དོ་དགོང་གི་དེ་སྲིད་འཛིན Biden འདི་ན་ཡོད་པས་ཟེར་ན་ཕལ་ཆེར། ཐོའི་ནང་ལ་ཡག་པོ་ཅིག་ཚུད་མེད་པ་འདྲ་ད་འདི། ནམ་རྒྱུན་ཡིན་ན། འདི་ན་ཏག་ཏག་དམངས་གཙོ་ཚོགས་པའི་ལས་རིམ་དེ་འདི་ན་འགྲོ་གི་ཡོད་རེད། ད་ལོའི་དེ་དམིགས་བསལ་བྱུང་བཞག་ད་འདི། ང་ཚོ་སྤྱི་བཏང་གི་འགྲེལ་བཤད་དང་འབྲེལ་བ་ད་མི་འདུག་དེ། ས་གནས་ཀྱི་དམངས་གཙོ་ཚོགས་པའི་ལས་འགན་འཁྱེར་མཁན་དང། རྒྱལ་ཡོངས་ཀྱི་དམངས་གཙོ་ཚོགས་པའི་ལས་འགན་འཁྱེར་མཁན་གྱིས་ཐོག་མར་སྔོན་འགྲོའི་འོས་གཞི་ཞིག་བང་བསྒྲིགས་པའི་སྐབས་དེར་ཁོ་ཚོ་མ་མཐུན་པའི་གནས་ཚུལ་ཅིག་ལ་ཅིག་བྱུང་འདུག་ཨ་འདི་ཏག་ཏག་མ་བསྡད་བྱས། དོ་དགོང་ཨ་ནི་དམངས་གཙོ་ཚོགས་པའི་འོས་ཤོག་ནང་སྲིད་འཛིན Biden གྱི་མཚན་ཡང་འཁོད་ཐུབ་ཡོད་ས་མ་རེད། ད་ཡིན་ནའི་རྒྱབ་སྐྱོར་བྱེད་མཁན་ཚོས་ཡང་འོ་དེ། ཤོག་བུ་སྒང་ལ་དངོས་སུ་རང་མཚན་བྲིས་ཡག་གི་ལམ་སྲོལ་བྱོས་དང་དེ་འདྲས་བྱེད་ཀྱི་རེད་ཟེར་ཡག་གི་འདུག་དོ་དགོང། ལགས་སོ། ཨ་ནི་སྐུ་ངོ་ད་ང་ཚོ་དུས་ཚོད་ཞེ་དྲག་མི་འདུག་བྱས་ཙང་ད་དྲི་བ་མཐའ་མ་དེ་མ་ཞུས་པའི་སྔོན་ལ་ཞུ་ཡ་རེད་ཡ། རྩ་བའི་ད་ལྟ་ང་རང་ཚོས་བཀའ་མོལ་གནང་ཡ་དེ་དེ་རིང་གཟའ་མིག་དམར་ས་གནས་ཀྱི་གཟའ་མིག་དམར་ཚེས་ཉི་ཤུ་རྩ་གསུམ་རེད་ཨ་ནི་ང་ཚོའི་ལས་རིམ་འདི་བཏང་ཡག་དེ་གཟའ་ཕུར་བུའི་ཉིན་མོ་བཏང་གི་རེད་བྱས་ཙང་དེ་འདྲའི་ཆ་ནས་ཡང་ང་ཚོའི་གསན་མཁན་རྣམ་པ་ཚོས་ཀྱི་ང་ཚོའི་དེ་རིང་ཞུ་དུས་ག་ལ་ཡག་ཅིག་གི་འབྱུང་བ་གཟའ་ཕུར་བུ་བཏང་དུས་དེ་དུ་སྦྱང་རོགས་གནང་ཞུ་ཡ་ཡིན་ཨ་ནི་དེ་ནས་ད་འོས་བསྡུ་དེའི་ནང་ལ་ད་ལྟའི་ཆ་ལ་ཡང་བལྟས་པ་ཡིན་ན་ད་རྩ་བའི་གཉིས་ཀ་དགུང་ལོ་མཐོ་དྲགས་ཤག་བྱས་ནས་ཅིག་གི་མང་པོས་བསྟོད་པ་བྱེད་ཀྱི་ཡོད་མ་རེད་དེ། མཐའ་མའི་གི་སྲིད་འཛིན་འོས་བསྡུའི་འགྲན་རྩོད་དེའི་ད་དོ་གལ་གནས་ཚུལ་གཞན་མའི་གང་ཡང་མ་བྱུང་པ་ཡིན་ན་ཨ་ནི་སྐུ་ཞབས Trump དང་ད་ལྟའི་ལས་ཐོག་སྲིད་འཛིན Biden གཉིས་ཀྱི་བར་ར་གི་འགྲན་རྩོད། ཆགས་ཡག་ལ་ཡ་ད་ཧ་ལམ་ངེས་པ་འདྲ་པོ་ཞིག་མཐོང་གི་ཡོད་རེད་བྱས་ཙང་དེ་འདྲའི་ཆ་ནས་སྲིད་དོན་དབྱེ་ཞིབ་པ་ཚོས་བྱས་པ་ཡིན་ན་ཁོང་རྣམ་གཉིས་ནང་ནས་སུ་ལ་ཡང་འོས་ཤོག་གི་རྒྱལ་ཁ་ཐོབ་ཡག་ལ་ཐོབ་ཡག་རེ་བ་ཆེ་བ་བརྩི་གི་ཡོད་ན། རེད་ད་ད་ལྟ་གསུངས་པ་ནང་བཞིན་རེད། ད་ང་ཚོས་འདྲ་བ་འདྲ་བཤད་མཁན་མི་འདྲ་མི་འདྲ་ད་སྲིད་བྱུས་འདྲ་མི་འདྲ་འདི་ངེས་གཏན་ཡོད་རེད། ད་ཕལ་ཆེར་ཐ་མ་རེད་བ་དེ། ཟླ་བ་ཁ་ཤས་རྗེས་ལ་འོས་མི་ཆབ་སྲིད་ཚོགས་པ་གཉིས་ནང་འོས་མི་ད་ནུས་པ་ཆེ་ཤོས་རེད་བ་འདི་དམངས་གཙོ་ཚོགས་པའི་ནང་སྲིད་འཛིན་བྷའི་ཏན་བྱས་སྤྱི་མཐུན་ཚོགས་པའི་ནང Trump ཁེལ་གི་རེད་ཟེར་བྱས་ད་སྤྱི་བཏང་བཤད་ཚུལ་རེད་བ་འདི་རེད་གོ་དེ་འདྲ་ཡིན་ཙང་ཁོ་རང་གཉིས་ཕལ་ཆེར་ཁེལ་གི་ཡོད་པའི་བཟོ་ཞིག་རེད་འདུག་ཨ་ནི་ཡིན་ནའི་གཉིས་ཆར་ལ་སྐྱོན་བརྗོད་སྐྱོན་བརྗོད་རུ་ཆེན་པོ་ཞིག་གཉིས་ཆར་ག་ས་ག་ནས་ཡོང་ཡ་དེ་གཉིས་ཆར་ད་དགུང་ལོ་མཐོ་པོ་རེད་ཨ་ནི་མཚམས་མཚམས་འགྲེལ་བཤད་འཁྲུག་འགྲོ་གི་འདུག་ཨ་ནི་འགྲོ་བའི་སྐབས་སུ་ལོག་འགྲོ་ལོག་འགྲོ་བྱེད་འདུག་ཟེར་སྐྱོན་བརྗོད་མང་པོ་བཤད་ཀྱི་ཡོད་རེད་ཁོས་འདི་ད་དངོས་ཡོད་གནས་ཚུལ་ཅིག་རེད་ཡིན་ནའི་ཨ་ཁ་སོ་ལས། མཐའ་མ་རེད་བ་དེ་སོགས་རེད་ད། རྒྱབ་སྐྱོར་དེ་ཤུགས་ཆེན་པོ་ཡོད་ས་རེད། སྲིད་འཛིན་བྷའི་དྲན་ལ་རྒྱབ་སྐྱོར་བྱེད་མཁན་དམངས་གཙོ་ཚོགས་པའི་ནང་ནས་རྒྱབ་སྐྱོར་ཤུགས་ཆེན་པོ་ཡོད་པ་མ་ཟད་ད་ལྟ་འོས་མི། འོས་མི་ད་གཅིག་གཉིས་ཅིག་ལང་གི་ཡིན་ཟེར་གྱི་ཡོད་རེད་དེ་ཞེ་དྲག་ནུས་པ་ཐོན་ཡག་དེ་འདྲ་རེད་མི་འདུག་ཨ་ནི་བཤད་ཡག་ལ་ག་རེ་བཤད་ཀྱི་ཡོད་རེད་ཟེར་ན་སྲིད་འཛིན་བྷའི་དྲན་ད་ལྟ་རིག་པ་བརྟན་ཐག་ཆོད་ཡོད་པ་མ་ཟད་གྲུབ་འབྲས་ཆེན་པོ་ཐོན་ཡོད་རེད་སྔར་མ་བྱུང་པའི་ཅིག་ཨ་མི་རི་ཀའི་འཛུགས་སྐྲུན་ད། ཨ་ནི་ཕྱི་འབྲེལ་དང་དེ་འདྲའི་ཐོག་ལ་གྲུབ་འབྲས་ཆེན་པོ་ལྷག་པར་དུ་ད་ལྟ་དཔལ་འབྱོར་གྱི་གནས་སྟངས་དེ་ཚོ་ཚང་མ་ཡག་པོ་ཞེ་དྲག་འདུག་ཟེར་གྱི་ཡོད་རེད་ལས་ལུང་རྒྱལ་ཡོངས་ནང་ལ་འཛུགས་སྐྲུན་དང་ལས་ཀ་དང་ལས་མེད་ཀྱི་གྲངས་ཀ་དང་ཨ་ནི་དཔལ་འབྱོར་གྱི་བརྟག་དཔྱད་བྱེད་ཡག་དེ་ཚོ་ཚང་མ་དཔེ་ཡག་པོ་འདུག་ཟེར་གྱི་ཡོད་རེད། ཨ་ནི་སྲིད་འཛིན་ཟུར་པ Trump ལ་ག་རེ་ཡོད་རེད་ཟེར་ན་ཁོ་རང་ག་ཚད་མེད་ཟེར་ནའི་སྤྱི་མཐུན་ཚོགས་པའི་ནང་ལ་ཁོ་ཚོ་རུ་ཁག་ཅིག་ད་བརྒྱ་ཆ་རུ་བཤད་ན་བརྒྱ་ཆ་ཉི་ཤུ་རྩ་གྲངས་ཅིག་ཁོ་རང་ལ་རྒྱབ་སྐྱོར་དང་ཡིད་ཆེས་བརྟན་པོ་ཞུ་གི་འདུག་དྲང་པོར་བྱས་ན་ད་བརྒྱ་ཆ་ཉི་ཤུ་ཉི་ཤུ་རྩ་ལྔ་ལས་ཡོད་མ་རེད་དེ། ཁོ་ཚོ་དེ་གའི་ཧྲག་ཧྲག་བྱས་བྱས་སྔོན་འགྲོའི་འོས་བསྡུ་ཡིན་ནའི་རེད་ས་གནས་དུ་ཕར་ལས་འགུལ་སྤེལ་ཡ་ཡིན་ནའི་རེད་རྒྱལ་ཡོངས་ཐོག་ལ་ཚང་མ་ཧྲག་ཧྲག་བྱས་འགྲོ་གི་ཡོད་པ་རེད་ཁོ་ཚོ་གྲངས་ཀ་ཉུང་ཉུང་ཡོད་རེད་ནུས་པ་དེ་རྦད་ད། ཕྱེད་ཀ་ལས་ལྷག་ཙམ་ཐོན་གྱི་ཡོད་ཙང། སྤྱི་མཐུན་ཚོགས་པ་དེ་རྦད་དེ། མི་ཧྲག་ཧྲག་འདི་རྒྱལ་ཁས་ཟིན་པའི་བཟོ་འདྲ་བྱས་བྱས། Donald Trump ནས་འོག་ནས་སྤྱི་མཐུན་ཚོགས་པ་གཞན་པ་སུ་ཞིག་ལ་འགྲོ་ཡ་ཡོད་མ་རེད། ཞེས་འདི་ཤེས་དགོས་རེད། འོ་ད། འདི་གནད་དོན་འདི་ཐོག་ནས་ཞུས་པ་ཡིན་ན་ད། ཁ་སོ་རེད། ཕྱོགས་གཉིས་ཆ། འཐབ་ཡག་གི་ཆ་རྐྱེན་རོབ་མང་པོ་ཞིག་ཚང་བསྡད་ཡོད་དེ་ད། ཆབ་སྲིད་ཀྱི་ལས་ཀ་འགྲོ་སྟངས་འདི་ད་ད་བ་རེ་ནས་གནད་དོན་ག་རེ་བྱེད་འགྲོ་གི་ཡིན་མིན་ཧ་གོ་གི་མ་རེད་པ་ད་ལོའི་དུས་འཁྲུག་པོ་ཞེ་དྲག་བྱས་གནས་ཚུལ་ཡག་སྡུག་མང་པོ་ཞིག་ཡོང་གི་རེད་ཟེར་རྒྱུ་རྒྱུ་མཚན་བཤད་དེ་ཚོ་ཡིན་པ་འདྲ་ནའོ། ལགས་ལགས་སེ། ད་མཚམས་འདི་ནས་ང་ཚོའི་ད་རིང་གི་འཕེལ་རྒྱས་གླེང་མོལ Podcast གི་ལེ་ཚན་འདི་འདི་གར་མཚམས་འཇོག་ཞུ་གི་ཡིན། ཨ་ནེ་རྣམ་པ་ཚོས་ང་ཚོའི་རྗེས་མའི Podcast གི་ལས་རིམ་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང།